བཅུ་གཉིས། གཡུང་དྲུང། ཁ་བ་གངས་ཅན་པའི་ཡུལ་གྲུ་དག་ལ་སངས་རྒྱས་ཆོས་ལུགས་ནས་བཤད་པའི་མཚོན་བྱེད་ཀྱི་རི་མོ་མང་ཙམ་ཞིག་སྣང་རྒྱུ་ཡོད་པ་མ་ཟད། ད་དུང་གཡུང་དྲུང་བོན་གྱི་བསྟན་པའི་ཐོག་ནས་འགྲེལ་བཤད་རྒྱ་ཆེ་ལ་གཏིང་ཟབ་པོ་བྱེད་དུ་ཡོད་པའི་རི་མོ་སྣ་ཚོགས་ནར་མར་མཐོང་རྒྱུ་ཡོད། དེའི་རྒྱུ་མཚན་གཡུང་དྲུང་བོན་གྱི་བསྟན་པ་དེ་ནི་བོད་ཡུལ་གྱི་གདོད་མའི་ཆོས་ལུགས་སམ་ས་སྐྱེས་རྡོ་སྐྱེས་ཀྱི་ཆོས་ལུགས་དེ་ཡིན་པའི་དབང་གིས་རེད། ལྷག་པར་དུ། བོན་བསྟན་གྱི་མཚན་ཟུར་ལ་ཆགས་མུས་སུ་གནས་པའི་གཡུང་དྲུང་གི་རི་མོ་དེ་ནི་ད་ལྟའི་བར་བོད་པ་ཚོས་ཁང་པའི་ཡང་ཐོག་དང་རྒྱལ་སྒོ། གྱང་རིས་སོགས་སུ་བྲི་བ་མ་ཟད། ཡུལ་གྲུ་མང་པོར་བག་སྟོན་སྐབས་བུ་དང་མནའ་མ་སྡོད་སའི་གདན་སྟེང་དུ་ངེས་པར་གྲོ་དང་འབྲས་གང་རུང་གིས་རི་མོར་འགོད་སྲོལ་ཡོད། དེའི་མཚོན་དོན་གང་ཡིན་ཞེ་ན། ཆོས་གཞུང་དག་ནས་ཤིན་ཏུ་རྒྱ་ཆེ་ལ་གཏིང་ཟབ་པའི་བཤད་པ་ཡོད་པ་གོར་མ་ཆག་ཀྱང། སྤྱིར་བཏང་ནས་བཤད་ན། དུས་རྟག་ཏུ་མི་འགྱུར་བར་གནས་ཐུབ་པ་རྡོ་རྗེ་ལྟ་བུ། སྲ་ཞིང་བརྟན་པ་རི་རྒྱལ་ལྷུན་པོ་ལྟ་བུ། འགྱུར་བ་གཏན་ནས་མེད་པ་ནམ་མཁའི་རང་བཞིན་ལྟ་བུ་དག་གི་མཚོན་བྱེད་ཡིན། དེ་དག་སྟན་ཚུན་དུ་བྲིས་པ་ནི་ཕྱི་ནང་འབྱུང་བའི་ཁམས་འཁྲུགས་པའི་རྟགས་དང་མཚན་མ་ངན་པ་བཟློག་ནས་འབྱུང་བའི་ཁམས་བརྟན་པར་བྱེད་པ་དང། བཀྲ་ཤིས་དགེ་བའི་ཕྱོགས་ནམ་ཞར་ཡང་མི་ནུབ་པར་གནས་པ་སོགས་ཀྱི་དགོས་དབང་དུ་བྱས་པ་ཡིན། དེ་ལའང་གཡུང་དྲུང་བོན་སྐོར་མ་ཞིག་གཡོན་སྐོར་དུ་བྲི་སྲོལ་ཞིག་དང། གཡུང་དྲུང་ཆོས་སྐོར་མ་ཞིག་གཡས་ནས་སྐོར་ཏེ་བྲི་སྲོལ་གཉིས་ཡོད་པའི་ཕྱི་མ་དེ་ནི་སངས་རྒྱས་ཆོས་ལུགས་བོད་དུ་དར་རྗེས་བོན་ལུགས་ཀྱི་རྨང་གཞིའི་ཐོག་ནང་པའི་སྐོར་སྲོལ་དང་མཐུན་པར་དར་འཕེལ་བྱུང་བར་མངོན་ལ། མི་ཁྱིམ་ཕལ་པའི་ནང་དུ་རྒྱུན་དུ་རང་རང་གི་མོས་པ་ལྟར་བྲི་གི་ཡོད། རི་མོའི་སྟོང་ཆ་མི་ལུས་པ་དང་མཛེས་ཆོས་སོགས་ཀྱི་ཆེད་དུ་གཡུང་དྲུང་གི་རི་མོ་དེ་ཕྱོགས་བཞིར་ཐིག་ལེ་བཞི་ལྡན་དུ་བྱས་ནས་བྲི་སྲོལ་ཆགས་ཡོད།